ཉི་ཤུ། གངས་ཅན་ཡི་གེའི་བྱེད་པོ་སམ་བྷོ་ཊ། གངས་ཅན་བརྡ་སྤྲོད་གཞུང་ལུགས་ཀྱི་ཉིན་བྱེད་ཐོན་མི་སམ་བྷོ་ཊ་ནི། སྙེ་མོ་ཐོན། ལུག་ར་ཁ་འོག་གི་ཁྱིམ་མིང་བསམ་འགྲུབ་སྒང་ལ་སྐུ་འཁྲུངས་ཤིང། དགུང་ལོ་བདུན་ལ་སོན་སྐབས་ཉིན་ཞིག་ཡབ་ཀྱི་རྗེས་སུ་རྨོན་པ་སྐྱོན་སར་ཕེབས་ཏེ། ཡབ་རྨོན་པ་སྐྱོན་སྐབས། ཁོང་ཉིད་རོལ་ནང་དུ་གཟིམས་ཏེ་བཞུགས་ཙ་ན། ལྷོ་ཁ། ཉན་ཐོ་ཡུལ་ནས་གདན་འདྲེན་ཞུ་མི་ཕེབས་ཏེ་ཐོན་མིའི་ཡབ་ལ། ཁྱེད་གཉིས་ད་ནངས་ཞོགས་པ་ནས་ད་བར། རྨོན་རོལ་ཇི་ཙམ་བྱུང་ཞེས་བཀའ་འདྲི་གནང་བས། ཐོན་མི་ཡར་བཞེངས་ཏེ། འོ་ན་ཁྱེད་རྣམས། གཟིམ་སྒོ་ཐོན་པ་ནས་འདི་བར་ལ། རྟའི་གོམ་པ་ཇི་ཙམ་ལ་ཕེབས་སམ་ཞེས་བཀའ་འདྲི་གནང་བས་དེར་ལན་འདེབས་མ་ཐུབ་པས། དེང་སང་ཡང་ཞིང་དེའི་མིང་ལ་དྲི་བ་ཆེན་མོ་ཞེས་འབོད་ཀྱི་ཡོད། ཐོན་མི་ངོས་འཛིན་ཞུས་རྗེས། ལྷོ་ཁ་ཉན་ཐོ་ཡུལ་ལ་ཕེབས་དགོས་པའི་བཀའ་བྱུང་ཡང། དེ་ཕྱོགས་ལ་གཞུང་དོན་དུ་ཕེབས་པ་ཙམ་ལས་རྣམ་ཀུན་ཐོན་རང་ལ་བཞུགས་གདན་བཅགས་ཡོད་ཅིང། ལུག་ར་ཁ་འོག་ནས་ཐོན་རང་ལ་གདན་ས་སྤོས་གནང་ཞིང། སྔ་རྟིང་དུ། ཐོན་ཕུར། དགུན་དུས་ཀྱི་སྐུ་མཁར་ཀུན་བཟང་ཆོས་ཀྱི་ཕོ་བྲང་ཞེས་པ་ཞིག་གསར་བཞེངས་གནང་བ་དང། དབྱར་དུས་ཀྱི་སྐུ་མཁར་ནི། ཐོན་མདར། བསམ་འགྲུབ་མཐོང་སྨོན། ཞེས་པ་བཞེངས་གནང་བས། དབྱར་དགུན་གྱི་སྐུ་མཁར་གཉིས་ཀའི་མཁར་ཤུལ་ད་ལྟའང་དངོས་སུ་མཐོང་རྒྱུ་ཡོད་ལ། ཐོན་ནས་ལུག་རར་ཕེབས་པ་དང། ལུག་ར་ནས་ཐོན་ལ་ཕེབས་སྐབས་སྐུ་ངལ་གསོ་སའི་བཞུགས་གནས་ཡོད་པ་མ་ཟད། ཆིབས་ར་དང། གསོལ་ཀྲུམ་འཇོག་ཁང་ཡོད་ཅིང། ཆིབས་རའི་ཤུལ་དུ་ཡོད་པའི་ཁྱིམ་མིང་ལའང། རྟ་ར་ནུབ་པ་ཞེས་འབོད་ཀྱི་ཡོད། ཐོན་མིའི་གསོལ་ཀྲུམ་འཇོག་ཁང་གི་ཁྱིམ་མིང་ལ་ད་ལྟ་ཤ་སྐམ་ཞེས་འབོད་ཀྱི་ཡོད། ཐོན་མིའི་དབུ་ལྷ་གསོལ་ས་ནི་ཐོན་ཕུའི་ནུབ་ངོས་ཀྱི་རི་ལྡེབས་གཡའ་མ་ཞེས་པ་དེར་ཡོད་ཅིང། ཐོན་མི་འཚོ་བཞུགས་སྐབས་ལོ་ལྟར་བོད་ཟླ་བཞི་པའི་ཚེས་བཅོ་ལྔར་ཐོན་ཕུའི་དྲག་བཙན་རྣམས་དེར་མདའ་འཕེན་པ་དང། ལྷ་གསོལ་གྱི་བྱེད་སྒོ་སྤེལ་གྱི་ཡོད་ལ། དེ་ཉིན་ཐོན་མི་སྐུ་ངོ་མ་ཡང་ས་དེར་ཕེབས་གནང་གི་ཡོད།

ཐོན་མི་དགུང་ལོ་ལྔ་བཅུ་ང་གཉིས་བར་འཚོ་བཞུགས་གནང་ཞིང་སྐུ་མ་འདས་གོང། མེ་བག་ལྷོད་པས་བུད་མེ་ཤོར་ཏེ་སྐུ་གདུང་མེས་འཚིག་པ་ཡོད་ཀྱང། གདུང་དེ་ལ་འཇམ་པའི་དབྱངས་ཀྱི་སྐུ་བཞེངས་ན་ཐོན་མིའི་གདུང་རྒྱུད་མི་རབས་བདུན་བར་ཆད་མི་ཡོང། ཞེས་ལུང་བསྟན་གནང་ཡོད་ཀྱང། འདོད་པའི་དབང་གིས་གསེར་ཟངས་ཀྱི་སློབ་དཔོན་གཙོ་འཁོར་གསུམ་གྱི་སྐུ་བཞེངས་པས་ཐོན་མིའི་གདུང་རྒྱུད་དེ་ནས་ཆད། ད་ལྟའི་ཐོན་ལུག་ར་ཁ་འོག་གི་བསམ་འགྲུབ་སྒང་གི་མི་རྒྱུད་ནི་ཐུན་མིན་གདུང་རྒྱུད་མིན་ཞེས་ཟེར་ཡོད། ཐུན་མིན་གསུང་འབུམ་ཡང་བསམ་འགྲུབ་མཐོང་སྨོན་གྱི་བདེ་ཆེན་ཕོ་བྲང་དུ་ཡོད་ཅིང། ཐོན་པའི་སྐུ་ངོ་མས་བདག་འཛིན་གནང་གི་ཡོད་ཀྱང་རྗེས་སུ། རྭ་སྒྲེང་རྒྱལ་ཐོག་གིས་རྩིས་བཞེས་གནང་ཞིང། ཐུ་མི་སྐུ་གཤེགས་རྗེས་སྐུ་གདུང། ཀུན་བཟང་ཆོས་ཀྱི་ཕོ་བྲང་དུ་འཇོག་གི་ཡོད་ཅིང། དགའ་ལྡན་རྫོང་དང་མཉམ་དུ་སོག་པོ། ཇུན་གར་བའི་གཏོར་སྐྱོན་ཕོག་བྱུང་ནས། བསམ་འགྲུབ་མཐོང་སྨོན་དུ་སྤོས་རྗེས་མེ་ལ་ཤོར་ནས། ད་བར་ལོ་ངོ་བཞི་བརྒྱ་ཡང་སོང་མེད་དོ།